འཇུ་ལེགས་ནང་ས་ལམ་ཚང་མ་ལ། དེ་ནས་དེ་རིང་ཨི། དགོན་ལས་རྣམ་གཟིགས་ན་ཉི་མ་ལྔ་དང་མ་དྲོན་མེག་རག་ལས། དེ་ནས་གནས་སྐབས་ང་བདག་ས་སྤེ་རེ་གེ་ཏུ་ཡོང། སྐབས་ང་ད་ལོ་ལྔ་དྲུག་ཞིག་ཧན་གྱི་སྤེ་རེ་གེ་སྤེན། དེ་རྩ་ནས་ང་བཞི་ཁྱིམ་མཚེས་ལ་ཨ་ཇོ་ལེགས་འདུག་ག་སྤེན། ཡང་ཨ་ཇོ་ལེགས་དེ་རྩ་ནས་སྐྱབས་བཅུ་གཉིས་པ་ང་ད pass སོང་སྟེན་སྤེན། དེ་ནས་ཁོང་དེ་རྩ་ནས་ཨི་ནས་གླེ་ཨ་ཆ་སྤེན་ང་ད Admission Form རེ་རྐང་ལ་ཅེས་ཟེར་ན་ང་ད Admission Form ཚང་མ་ང་ད་དེ་རྩ་ནས Online མ་རེ་རྐང་ཉན་ནང་མེད་སྤེན། དེ་ན་ཙོགས་ལ་ང་བཞི་ཨ་ཞང་ལེགས་གང་ཡོད་སྤེན།

ཁོང་ང་ད་ཁམས་པ་འདུག་སྟེ་ང་ད་གེམ་བཤད་ནོག་ང་ད་པབ་ཇི་བཞིན་སྣང་ཡང་ང་ད་ཧྥེ་རི་ཧྥེར་ཟེར་མཁན་ཚང་མ་ད་ཁམས་པ་འདུག་ཟེར་བཤད་ནོག་ད་དེ་གེམ་བཤད་ཆེད་ང་ད་ཡུ་ཏུ་བ་ལྟ་ཅི་ཡང་ང་ད་ཧྥེ་སྦུག་ཧྲུལ་ཆེ་ཡང་ཨིན་སྟ་ཧྲུལ་ཆེ་ང་ད་སོག་པོ་མ་ནོག་བར་ང་ད་ལི་མེར་ཇི་ཡོང་བ་བཟོ་ནོག་ང་ད་ཅི་ལྐོག་ཤི་ལ་ཤིན་ཆོས་ཅན་སྣང་ད་ང་ད་དེ་ལི་མེར་ཚང་ང་ད་མ་མང་པོ་ཆེ་ན་ང་ད་ཨེདིག-ཤེན་ཆགས་ཧྲིལ་ཆེ་མ་མང་པོ་ང་ད་ཅང་ཅིས་ཡོང་ནོག་དེ་ན་ཚོགས་ལ་ང་ད་མ་མང་པོ་ང་ད་ཧྥེག་ནུས་སྦར་རེག་སོང་སྟེ་ནོག།